གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན། ཨ་ནེ་རྣམ་པ་ཚོ་འདི་ག VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast ལས་ཚང་ནང་ནས་ཕེབས་པར་དགའ་བསུ་ཞུ་གི་ཡོད། དེ་རིང་ངའི་ལས་རོགས་ཀུན་བཟང་སྒྲོལ་མ་ལགས་གུང་སེང་ཕེབས་པའི་ཆ་ནས་གཙོ་སྐྱོང་ཞུ་མཁན་ང་གཅིག་པོ་ཡིན། དེ་རིང་ང་ཚོའི་ལེ་ཚན་འདིའི་ནང་ལ་བགྲོ་གླེང་ཞུ་བའི་བརྗོད་གཞི་དེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོར་འཛམ་གླིང་ནང་ལ་སྙན་གྲགས་ཆེ་བའི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ད་ཆ་མི་ལོ་སུམ་ཅུ་སོ་གསུམ་ཧྲིལ་པོར་འཁོར་བ་དང་སྟབས་བསྟུན་བྱས་ནས་དུས་དྲན་དེའི་དྲན་གསོ་དང་འབྲེལ ྋགོང་ས་མཆོག་གི་མཛད་འཕྲིན་དང་བོད་དང་བོད་མིའི་ལས་དོན་གོང་མཐོར་ཕེབས་པའི་སྐོར་ལ་ཡང་བཀའ་མོལ་ཞུ་ཡ་ཡིན། དེ་རིང་གུས་མོས་ཞལ་པར་ཐོག་ལ་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་གཟེངས་རྟགས་འབུལ་བཞེས་ཀྱི་སྐབས་དེ་ད་བོད་མིའི་ངོས་ནས་གོ་སྒྲིག་གནང་མཁན་གཙོ་བོའི་གྲས་དང་གཟེངས་རྟགས་འབུལ་བཞེས་གནང་བའི་སྐབས་སུ་དངོས་སུ་མཛད་སྒོའི་ཐོག་ལ་ཕེབས་མྱོང་ཡོད་པ། ང་ཚོ་འདི་ག VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་སྤྱི་ཁྱབ་འགན་འཛིན་སྐུ་ངོ་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་ཡིན། སྐུ་ངོ་དེ་རིང་ང་ཚོའི་ལས་རིམ་ནང་ལ་ཕེབས་པར་ཡང་དགའ་བསུ་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། འོ་ལགས་སོ་བཀྲ་ཤིས་བདེ་ལེགས་པད་མ་ལགས། ལགས་སོ་བྱས་ན་སྐུ་ངོ་ད། ང་ཚོ་ངེད་ཅག་རང་རྒྱལ་བ་རིན་པོ་ཆེ་ལ་ཡ་ཞི་བདེའི་གཟེངས་རྟགས་འབུལ་བཞེས། གྲུབ་པའི་གི་ད་མཛད་སྒོ་ད་བོད་མི་སྡོད་ས་ག་ས་ག་ལ་གནང་ཡོད་རེད་བྱས་ཙང་དེ་རིང་ང་གཉིས་འདིར་ཡ་ད་ཕལ་སྐད་གླེང་མོལ་ནང་ལ་གནས་ཚུལ་དེ་གི་རྒྱབ་ལྗོངས་ད་ལྷག་པར་དུ་ད་གཟི་བརྗིད་ལྡན་པའི་ཉིན་མོ་འདི་ལ་ཡ་ཕྱིར་ལྟ་སློག་བྱས་ནས་འདི་ཉིན་མོ་འདི་ག་རེ་ག་རེ་བྱུང་ད་དེང་སང་གཞོན་སྐྱེས་མང་པོ་ཅིག་དེའི་སྐབས་ལ་སྐྱེས་ཡོད་མ་རེད་བྱས་ཙང་འདིའི་ཐོག་ལ་གསལ་པོ་ཞེ་པོ་བྱུང་གི་རེད་བསམ་གི་འདུག་བྱས་ཙང་སྐུ་ངོ་ཨ་ནི་གཟེངས་རྟགས་འབུལ་བཞེས་གནང་བའི་སྐབས་ལ་ཡ་ཕ་གའི

ཁོས་དེའི་ཉིན་མོ་དེ་ལགས་རེད་ད་སྐུ་མདུན་ནོ་བེལ་གཟེངས་རྟགས་ཕུལ་བའི་སྐབས་དེ་ད་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་བ་དེ་ཆབས་ཅིག་ཨ་ནི་སྐུ་ཉེ་སྐུ་ངོ་དགའ་རབ་ཅིག་ཕེབས་ཡོད་རེད་ཨ་ནི། དེའི་སྐབས་དེ་གྲ་སྒྲིག་བྱེད་མཁན་ན་ད་ང་ཚོ་ཕྱི་འབྲེལ་ལས་ཁུངས་ཀྱི་ད་ལས་བྱེད་གཙོ་བོ་རེད་དེ་དུས་ང་ད་དེ་དུས་ང་དེ Washington གྱི་དམིགས་བསལ་སྐུ་ཚབ་ཀྱི་མཚན་ཅིག་ཁྱེར་བྱས་ལས་ཀ་འགོ་ཚུགས་འགྲོ་རེད། ཕྱི་འབྲེལ་ལས་ཁུངས་ཁུངས་གཏོགས་ཡིན་ཙང། སྐུ་མདུན་ནོ་བྷེལ་ཨོ་སི་ལོ་ཆིབས་བསྒྱུར་མ་གནང་གོང་དེ་ང་ཚོ་ཉི་མ་གཉིས་གསུམ་གོང་ལ་རྒྱ་རི་རིན་པོ་ཆེ་ང་བྱས་ང་བྱས་ཨ་ནི་འབྲེལ་ཡོད་ཀྱི་ལས་བྱེད་ཁ་ཤས་ང་ཚོ་ཕ་གིར་སྔོན་ལ་བཅར་བ་རེད་བཅར་བྱས་ཨ་ནི་ཆིབས་བསྒྱུར་གྲ་སྒྲིག་གཙོ་བོ་རེད་ཨ་ནི་དེ་མིན་པ་ཡང་ཨ་ནི་ལས་དོན་བྱེད་ཕྱོགས་དང། ཅིག་གསར་འགོད་པ་ལ་འབྲེལ་བ་བྱེད་ཡ་དང་འདི་འདྲའི་ཐོག་ནས་སྔོན་ལ་བཅར་བ་ཡིན། ད་གཙོ་བོ་དེ་དེ་རིང་གི་དྲན་གསོའི་སྐབས་དེ་ད་ལྟ་གསུངས་པ་ནང་བཞིན་རེད་མཛད་སྒོ་ངོ་མ་དེ་ག་འདྲའི་བྱུང་མིན་ཅིག་ཞུས་པ་ཡིན་ན། ང་ཚོ་མཛད་སྒོ་དེ་བྱས་དུས་དམིགས་བསལ་ད་ང་རང་ཚོ་དོ་སྣང་ག་རེ་བྱུང་ཟེར་ན། མཛད་སྒོ་ནོ་བེལ་གཟེངས་རྟགས་ཕུལ་ཡ་མཛད་སྒོ་དེ་ཚོགས་དུས་ཚོགས་ཁང་ད་དེ་ཚོ་ཚང་མ་ནོར་ཝེ་གཞུང་གི་སྡེ་ཚན་ཁོངས་གཏོགས་རེད་བ། ཚོགས་ཁང་མི་གཅིག་བྱས་ན་སུམ་བརྒྱ་བཞི་བརྒྱ་མང་ན་ལྔ་བརྒྱ་ཤོང་ཡག་ཚོགས་ཁང་ཞིག་མིན་འགྲོ། དེ་བྱས་རྗེས་ཨ་ནི་ཁོ་རྐུབ་བཀྱག་གི་བང་རིམ་རུ་དེ་ཁག་གཉིས་གཞོགས་གཉིས་ལ་བྱས། ཨ་ནི་གཞོགས་གཅིག་གི་མདུན་དེ་ད་གཡོན་ངོས་ཕྱོགས་ཀྱི་མདུན་དེ་ཨ་ནི་སྒོ་ད་སྐུ་མདུན་བཞུགས་གདན་བྱས་ཨ་ནི་འདུག་བྱས་རྗེས།

ག་སོ་རས། ཡང་གྲ་སྒྲིག་དང། རྒྱས་སྤྲོས་ཆེན་པོ་དང་དེ་འདྲས་མེད་པ། ནོར་ཝེ་རྒྱལ་པོ་ཕེབས་པ་རེད་དེ་དམིགས་བསལ་དེ་ཞེ་པོ་གཅིག་གི་གྲ་སྒྲིག་གའི་མི་འདུག་ཁོ་རང་ཕལ་ཆེར་མཐུན་ཐག་ཞུ་ཡག་ཙམ་མ་ཤི། རྒྱ་གར་འདྲ་པོ་དང། ཨ་ནི་ད་ཤར་ཕྱོགས་ལུང་པ་མང་པོའི་ནང་མཚམས་མཚམས་ལ་མཛད་སྒོ་དེ་ཚོར་ཞི་བ་ཆེ་ཁྲ་ཆིན་པ་ཅིག་མང་པོ་ཡོད་པ། ཨོ་ཁྲ་ཆིན་པ་ཅིག་མང་པོ་བཅས་ཨ་ནི་མཚམས་མཚམས་ལ། གཅིག་འདྲ་པོ་ཞབས་ཕྱི་ཞུ་མཁན་དང་གཅིག་གཅིག།

སྐུ་མདུན་གསུང་བཤད་གནང་ཡ་རེད། ཁོས་ནས་དང་འཇིགས་ཞུབ་གནང་བཞིན་རེད་ད། གཞན་པ་གསུང་བཤད་རིང་པོ་གནང་མཁན་སུ་གཅིག་མི་འདུག་ཁོས་དེ། དེའི་ཉིན་མོ་དེ་ང། སེམས་ནང་དེ་གསལ་པོ་ཞིག་དྲན་གྱི་འདུག་ད། དང་འཇིགས་ཞུབ་གནང་བཞིན་རེད་ཡང་ང་ཚོ། བོད་པའི་མཛད་སྒོ་དང་མཚམས་མཚམས། རྒྱ་གར་འདྲ་པོ་མཛད་སྒོའི་ནང་གསུང་བཤད་གནང་མཁན་མང་པོ་ཞེ་པོ་ཅིག་བང་བསྒྲིགས། ཨ་ནི་སྐུ་མགྲོན་གཙོ་བོ་གི་གསུང་བཤད། ལས། སྐུ་མགྲོན་ཆུང་ངའི་གསུང་བཤད་རིང་ང་ད་རྒྱབ་པ་བྱས་བྱས་མཚམས་མཚམས་ལ། མཛད་སྒོ་འདི་ནང་ལ་གཙོ་བོ་ག་རེ་ཡིན་མེད་ཧ་ལམ་མགོ་འཐོམ་ཡག་བཟོ་ཞིག་འདུག་ང་ཁོས་ད་འདི་ཉིན་མོ་དེ་ཁོས་ངའི་ད་འདི་ཞུས་མི་ཞིག་རེད་ཨང་གཙོ་བོ་སྐུ་མདུན་རང་གསུང་བཤད་འདི་གནང་སོང་ཁོས་འདི་ད་སེམས་ནང་ལ་དངོས་གནས་ད་འདི་ཁོང་ཚོས་གནད་འགག་ཡོད་པའི་ད་མཛད་སྒོ་འདིའི་མཛད་སྒོ་འདི་ནང་གི་ད་གནད་ཡོད་གི

ཨ་ནི་ད་ལྟ་ཞུས་པ་ནང་བཞིན་ལ་སྐུ་མདུན་ཡར་སྡིངས་ཆའི་སྒང་དེ་ག་བཞེས་ཨ་དེ་ག་བཞེས་གྲུབ་པ་ད་ག་ལ་སྐུ་མདུན་གསུང་བཤད་གནང་སོང། ཁོས་ཐོག་མར་ང་ཚོས་ཤེས་པ་དག་ཨ་ནི་གྲ་སྒྲིག་བྱེད་མཁན་ནོ་བེལ་ཀ་མི་ཏི་གིས་ཤེས་པ་ལ་ད་སྐུ་མདུན་གསུང་བཤད་འདི་ད་རེས་དམིགས་བསལ་ཨ་ནི་ཨིན་ཇི་ནང་གནང་ཡ་ཞེས་བྱས་ཁོ་ཚོས་འདུག་བང་བསྒྲིགས་བར་ད་གསུང་བཤད་གནང་ཡ་བྱས་ཨ་ནི་གལ་ཏེ་བསྒྱུར་དགོས་ཡིན་ན་ཁོ་ཚོས་གྲ་སྒྲིག་རོ་ཞེས་བྱས་ཨ་ནི། གསུང་བཤད་དངོས་སུ་དབུ་ཚུགས་དང་སྐུ་མདུན་དང་པོ་དེ་ག་དམིགས་བསལ་གྱིས་ཨ་ནི་ད་བོད་མི་མང་ལ་གསུང་བཤད་གནང་གི་ཞེས་བྱས་ལམ་སང་བཀའ་མོལ་ཞིག་གནང་སོང་བ་ང་ཚོས་བཀའ་མཚམས་དེ་གཏད་སོ་འཁྲུག་བས་སོ་ཟེར་བྱས་སོ། ཡིན་ནའི་སྐུ་མདུན་ཐུགས་འདོད་འདི་སྐབས་དེ་ཐོབ་རྒྱག་དགོས་རྒྱག་ད། བོད་མི་དམངས་རང་ཐད་ཀར་བཀའ་མོལ་གནང་གི་ཞེས་བྱས་རྗེས་ད་ཚང་མའི་ཁེངས་རུས་པ་དམིགས་བསལ། བྱས་ཙང་ཁོང་གིས་དོན་དང་ད་གཟི་བརྗིད་ལྡན་པའི་མཛད་སྒོ་དེའི་ཐོག་ལ་གོང་ས་མཆོག་གིས་ཐུགས་བརྩེ་བ་ཆེན་པོའི་སྒོ་ནས་བོད་མི་དམངས་ཐུགས་ལ་བཅངས་ནས་ནི་བོད་སྐད་ཐོག་ལ་ཡང་གསུང་བཤད་གནང་པ་དེ་ད་ཐོག་མའི་ཤེས་སྤྱོད་དང་དེ་ནས་བོད་སྐད་ནང་ལ་བཀའ་མོལ་ཡུད་ཙམ་ཅིག་གནང་གི་ཡིན་ཞེས་གསུང་བྱས་རྗེས་ནས་ནི་གསུང་བཤད་སྩལ་གནང་བ་བོད་སྐད་ནང་ལ་ཡོད་པ་འདིས་ང་ཚོས་མཚམས་འདི་ལ་ཡང་རྒྱང་སྲིང་ཞུ་གི་ཡིན། ཏག་ཏག་རེད་ཏག་ཏག་རེད་ཡག་པོ་ཤར་འདུག།

ཅིག་ནོ་བེལ་ཞི་བདེའི་བྱ་དགའི་ཚོགས་ཆུང་གི་ཚོགས་མི་རྣམ་པ་ཨ་ནི་མཆེད་གྲོགས་ཕོ་མོ་ལྷན་རྒྱས་ལ་ཡ་ཞུ་ཡ་ལ་ཡ་ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་ཨ་ནི་ཤཱ་ཀྱའི་དགེ་སློང་ཨ་ནི་ཆོས་སྤྱི་དང། ལྷག་པར་ནང་པ་སངས་རྒྱས་པའི་ཐེག་པ་ཆེ་ཆུང་སྔགས་དང་བཅས་པའི། དེ་རང་ཞིག་ད་ལམ་གྱི་སྙིང་པོ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ད་ལམ་གཅིག་ལ་ཡང། ཅིག་སོ་སོའི་དངོས་གནས་རང། ཅིག་ཤེས་ནས་དད་པ་ཐོབ་པའི་ཐོག་ནས་ཉམས་ལེན་བྱས། མི་ལ་ཡིན་ན་ཡང། གང་ཕན་ཅི་ཕན་གྱི་ཐོག་ནས། ཅིག་ད་ཕན་ཐོགས་བྱེད་འདོད་ཡོད་བསྡད་མཁན་ཅིག་ད། ཨེ་ནི་ཡང་སྒོས་ལྷག་པར་ཅན་དུ། ལས་དང་སྨོན་ལམ་གྱི། ད་འབྲེལ་བ་དམིགས་བསལ་ཅན་ཡོད་བསྡད་པའི། ཨེ་ནི་གངས་ཅན་ལྗོངས་ཀྱི། ཅིག་བསྟན་སྲིད། བསྟན་འགྲོའི་བདེ་སྐྱིད་དང་བཅས་པའི་ད་དོན་དག་ལ་ཡང། ཅིག་ལྷག་བསམ་ཡོད་རྒུ་རྩལ་སྤྲུགས་ཀྱིས། ཅིག་ད་སྒོ་དང་རྣམ་པ་ཐབས་ཤེས་གང་ཡོང་གི་ཐོག་ནས། ཅིག་ད་ཧུར་ཐག་པ་དག་གང་ཡོང་ཅི་ཡོང་ཞིག་སྒྲུབ་བྱས་ནས། འདི་འདྲ་བྱེད་མཁན་གྱི་ད་མི་ཅིག་ལ་ཡང་ད་རེས། ད་ཞི་བདེ་བྱ་དགའ་ཅིག་སྙན་གྲགས་ཅན་འདི་འདྲ་ཞིག་ད་དུས་ཐོབ་པ་དེ། ང་རང་སྒེར་གྱི་ངོས་ནས་ཅིག་ད་གཟི་བརྗིད་དང་ཅིག་སྤོབས་པ་སྐྱེ་ཡ་ཅིག་ཞེ་པོ་དགའ་པོ་བྱུང་ལ། ཅིག་འཛམ་བུ་གླིང་འདི་སྒང་ལ་ཡོད་བསྡད་པའི་དངོས་གནས་རང་ཅིག་དོན་དམ་པའི་ད་ཞི་བདེ་དང་བྱམས་བརྩེ་ལ་ཡ་མོས་པ་ཡོད་བསྡད་མཁན་གྱི་ཅིག་མི་ཚང་མ་ལོག་གི་འདི་འདྲའི་ད་དགའ་བོ་ཡོང་གི་རེད་བསམ་པ་ཅིག་འདི་འདྲ་ཞིག་ཀྱི་གནས་ཚུལ་ཆགས་ཆགས་པ་རེད། ཨ་ནི། དེ་འདྲ་ཡིན་དུས་རྩ་ནས་ཚང་མ་ལ་ཡ་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་གཅིག་དང། ཨ་ནི་ད་རེས་ཡ་ད་གནས་ཚུལ་འདི། བོད་མི་མང་གིས་དྲང་བདེན་གྱི་འཐབ་རྩོད་བྱས་པ་དེ། དངོས་གནས་རང་གཅིག་འཛམ་གླིང་མི་མང་གི་ཐོག་ནས་རྒྱབ་སྐྱོར་ཡོད་བསྡད་པའི་རྣམ་པ་གསལ་པོ་ཅིག་མཚོན་བསྡད་པ་དེ་འདུག་སེ་རེད། དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཞིག་དངོས་གནས་རང། ད་དུང་ཡིན་ན་ཡང། ཅིག་ང་རང་ཚོ་ལ་ཡང་ཅིག་ལོ་རྒྱུས་ཀྱི་ཐོག་ནས་ཡོད་བསྡད་པའི་ཐོབ་ཐང་དང་ཅིག་བདེན་པ་མཐའ་གསལ་དང་ཅིག་མགྱོགས་མྱུར་ཡོང་ཐུབ་ཡག་གི་རེ་བ་དང་སྨོན་ལམ་ཡོད་ལ་དེ་འདྲ་ཡོང་ཡག་གི་ཆེད་དུ་ང་རའི་ངོས་ནས་ད་ལྟ་ཕན་ཆད་གང་ཡོང་ཅི་ཡོང་བྱས་པ་ནང་བཞིན་བྱས་ནས་མ་འོངས་པ་ལ་ཡིན་ན་ཡང་ད་ཅིག་བདེན་པ་མཐའ་གསལ་ནས་དངོས་གནས་དྲང་གནས་ཀྱི་ད་ཅིག། འཛམ་བུ་གླིང་ཧྲིལ་མོ་འདི་སྒང་ལ་དངོས་གནས་ཅིག་དང། ཞི་བདེ་ཅིག་དང། གཅིག་གིས་གཅིག་ལ་ཡང་མཛའ་སེམས་ཡོད་བསྡད་པ་ཅིག་དང་གཅིག་གིས་གཅིག་ལ་ཡང་རོགས་རམ་བྱེད་ཡག་ཡོད་བསྡད་པ་དེ་འདྲ་ཅིག་དང། དེ་དག་ཅིག་བདེ་སྐྱིད་ཀྱི་ཉི་མ་དང་ལྡན་པའི་འཛམ་བུ་གླིང་ཞིག་བྱུང་ན་བསམ་པའི་སྨོན་ལམ་རྒྱག་གི་ཡོད་ལ་འབད་བརྩོན་དག་རང་བྱེད་ཡག་ཡིན་ཐུགས་རྗེ་ཆེ།
ལའོ་ཨེན་ཀོང་ལི་ད་མཛད་སྒོ་དེའི་ནང་ལ་ཨ་མི་རི་ཀ་གཙོ་བོར་བྱས་ནས་བོད་དོན་རྒྱབ་སྐྱོར་གནང་མཁན་གཙོ་བོའི་གྲས་ད་གནད་ཡོད་མི་སྣ་སུ་སུ་འདྲ་པོ་ཕེབས་ཡོད་རེད། ད་དེ་དུས་ད་ཅི་ཞུ་གནང་ཤི་རེད། གྲ་སྒྲིག་ཞུ་མཁན་ངོས་འཛིན་ནས་ཤུགས་ཆེན་པོ་ལྟ་སྟངས་ར་བ་དེ་བཙན་བྱོལ་བོད་གཞུང་གི་ཕྱི་སྲིད་ལས་ཁུངས་ནས་འགན་ཁུར་ཁྱེར་བའི་རྣམ་འགྱུར་སྟོན་ཡག་ཅིག་ཡོད་རེད།
དེའི་སྐབས་དེ་ཕྱི་དྲིལ་བཀའ་བློན་སྐུ་ངོ་བཀྲ་ཤིས་དབང་འདུས་ལགས་རེད། ཡིན་ནའི། ནོ་བེལ་གཟེངས་རྟགས་དང་དེ་ཚོའི་ལས་དོན་མང་པོ་ཅིག་ཐོག་ལ་དེ་དུས་རྒྱ་རི་རིན་པོ་ཆེ་གིས་བཀའ་བློན་གྱི་མཚན་བཞེས་འགྲོ་ར་བྱས་བྱས་ཕྱི་དྲིལ་ཕྱག་ལས་མང་པོ་ཅིག་གནང་གི་ཡོད་རེད་ཁོས་འདུག་བྱས་བྱས་རེད། སྐུ་མགྲོན་ནང་ནས་ད། གལ་ཆེ་ཤོས་རེད་ཅིག་སྐུ་མདུན་གྱི་སྐུ་མཆེད་ཁོངས་ནས་སྟག་འཚེར་རིན་པོ་ཆེ་དེ་དུས་ནོར་ཝེ་ལ་བྱོན་གནང་ཨ་ནི་སྐུ་སྒེར་ཡིག་ཚང་གི་ཨ་ནི་སྐུ་སྒེར་དྲུང་ཆེ་དང་ཨ་ནི་སྐུ་མདུན་གྱི་ཞབས་ཞུ་མཁན་ཁག་གཅིག་ཕེབས་ཡོད་རེད་ད་ག་ནང་བཞིན་ད་ང་ཚོ་ཕྱི་དྲིལ་ལས་ཁུངས་ཁོངས་གཏོགས་ནས་ཅིག་ས་གནས་ཁག་གི་དོན་གཅོད་རེད་ཨ་ནི་དེ་མིན་པ་བོད་དོན་ལས་དོན་ཐོག་ལ་ཨ་ནི་དཀའ་ལས་རྒྱབ་མཁན་མང་པོ་ཕྱི་རྒྱལ་ནས་ཕེབས་སོང་དེའི་ནང་ནས་དམིགས་བསལ

འབྲེལ་བ་ཤུགས་ཆེན་པོ་བྱུང་བ་རེད། John Avedon ཟེར་མཁན་བྲིས་མཁན་ཁོ་རང་ཕེབས་ཡོད་རེད། དེ་མིན་པ་ད་ཨིང་ལན་ནས་ཡུན་རིང་པོ། Tibet Society ཟེར་ཡའི་ལས་ཀ་གནང་མཁན་ནང Frederick Hyde-Chambers ཟེར་ཡ་དེ་ཕེབས་ཡོད་རེད། དེ་མིན་པ་ང་ཚོ Holland གི་རྒྱལ་སྤྱིའི་ཁྲིམས་རྩོད་པ་དང་བོད་པའི་ལས་དོན་ཐོག་ལ་དེ་དུས་ནས་ཁུར་ཆེན་པོ་བཞེས་མཁན Michael van Walt ཟེར་མཁན་དེ་བྱས། དེ་མིན་པ་ཨ་ནི Washington DC ནང་ང་ཚོ་དེ་དུས་བོད་པའི་རྒྱལ་སྤྱིའི་ལས་དོན། International Campaign for Tibet། ཟེར་ཡ་ཚུགས་འགྲོ་ཡིན་ཙང། འདིའི་ལས་བྱེད་གཙོ་འགན་ཁྱེར་མཁན Michele Bohana ཟེར་མཁན། ད་འདུག་སེ་བྱས་བྱས། ཨ་མི་རི་ཀའི་ནང་ལས་འདི་འདྲའི་རིགས་ཨ་དེ་མིན་པ་ཡོ་རོབ་དེ་པར་ནས་མང་པོ་ཕེབས་སོང། ཕེབས་པའི་ནང་ནས་ད་ང་རང་དྲན་པ། སུད་སི་དེ་པར་ནས་ང་ཚོ་ད། དེ་དུས། འདིའི་སྐབས་དེ་ད། ཡོ་རོབ་ཅིག་ཐོག་ལ་ང་ཚོ་བོད་པ་ཞེ་དྲག་ཡོད་མ་རེད་པ།
ནོར་ཝེ་ཅིག་ཐོག་ལ་བོད་པ་བཅུ་གྲངས་ཡོད་ན། ད་ངས་གསལ་པོ་ཤེས་ཀྱི་མེད་དེ་དེ་འདྲ་གྲངས་ཀ་ཆེན་པོ་ཡོད་མ་རེད། ཡིན་ནའི་ད་ལྟ་བོད་པ་དང་ཅིག་མང་པོ་འཛོམས་བྱས་བྱས་ནས། ཨེ་ནི་ག་རེ་མར་མེ་གི་ད་མཆོད་པ་ཡར་བཀྱགས་བྱས་བྱས་ནས་ཡང་ཆེ་མཐོང་ཞུ་སྟངས་འདི་ནང་བོད་པ་མང་པོ་ཅིག་མཉམ་ཞུགས་གནང་འདུག་ཨ།
ད་རེས་ཁོས་བོད་པ་དེ་ཚོ་ཕེབས་བྱས་ཁོས་ཁ་འདི་རེས་ད་ལྟ་མར་མེ་བཟུང་ཡག་འདི་ད་མཛད་སྒོའི་སྐབས་དེ་ཁོང་ཚོ་ཚང་མ་ཕེབས་བྱས་ཅིག་འཛོམས་ཡོད་རེད་ཨ་ནི་མར་མེ་སྐོར་བཟུང་ཡག་འདི་ཨ་ནི་ནོ་བེལ་གཟེངས་རྟགས། འབུལ་བའི་དགོང་དྲོ་དེ། དགོང་དྲོ་ད་ག་ཡིན་པ་ཡོད། ནོ་བེལ་གཟེངས་རྟགས་བཞེས་མཁན་དེ། ཨ་ནི། ནོ་བེལ committee དང་ནོར་ཝེ་གི་གྲོས་ཚོགས་ནས་གསོལ་ཚིགས་ཤིག་བཏང་གི་འདུག་ག་གསོལ་སྟོན་ཞིག་ཕུལ་གི་འདུག་ག། གནང། དེ་གྲུབ་དུས།

དེ་ནི་ཁོང་ཚོས་ང་ཚོ་ཕལ་ཆེར་རྒྱལ་དར་འཁྱེར་མཁན་གཅིག་བསྟུན་ཏེ་རྒྱལ་དར་ཕྱིར་སྒྲོན་གནང་སོང་བསམ་ཞིང་ད་མི་ཚང་མ་སླེབས་སོང་ཐུགས་རྗེ་ཆེ་ཞེས་གསུངས་རྗེས། དེ་འདྲས་བྱུང་སོང་ཁོ་འདི་སྐབས་དེ་ད་ད་ལྟ་ཞུས་ནང་བཞིན་རེད། མཛད་སྒོ་ངོ་མ་ཚོགས་སྟངས་རེད། ད་ག་ནང་བཞིན་ཞུས་ལ། མི་མང་གིས་དགའ་བསུ་ཞུས་སྐུ་མདུན་གྱིས་མར། མི་མང་གི་ཐོག་ལ་མ་མ་ཆུ་གནང་བ་དེ་ཚོ་ཚང་མ་ད་འདི་སྐབས་དེ་ཚང་མ། ཚོར་བ་ཆེན་པོ་ཞིག་རེད་ད་དངོས་གནས་ཡར་རོམ་ཅན་ལ། འཛམ་བུ་གླིང་གི་ད་ངོས་འཛིན་གྱི་ད་ད་རེའི་དུས་དྲན་ཞིག་གནང་རེ་བྱས་ད། བོད་ཀྱི་དོན་དག་སྐུ་ལས་བསྐྱོན་པ་ནི་ད་ཚང་མ་གསལ་པོ་རེད་ད། སྐུ་ལས་ཞུ་བསྐྱོན་པ་རེད་ཡིན་ནའི་སྐབས་རེ་ད་རྒྱ་མིའི་དྲིལ་བསྒྲགས་ཟེར་བ་ལ་དྲིལ་བསྒྲགས་ཤུགས་ཆེན་པོ་བྱས་བྱས་རྒྱལ་བ་རིན་པོ་ཆེ་ཆབ་སྲིད་པ་རེད་ཟེར་མཁན་རྒྱལ་བ་རིན་པོ་ཆེ་བོད་པའི་དབུ་ཁྲིད་རེད་ཟེར་མཁན་མ་རེད་ཟེར་མཁན་སོ། ཆོས་ཕྱོགས་ཀྱི་འགོ་ཁྲིད་ཅིག་ལས་མ་རེད་ཟེར་མཁན་ད་འདྲ་མི་འདྲ་བཤད་བྱས་འཛམ་བུ་གླིང་སྒང་ལ། ཁ་ཁ་ཤས་ལ་ད་ཐེ་ཚོམ་སོགས་འབྱོར་བ་གཟེངས་རྟགས་དེ་ཕུལ་དུས་ད་དངོས་གནས་ཁོ་གཟེངས་རྟགས་ཁོ་རང་མིང་ཆེན་པོ་ཡིན་པ་བྱས་ཨ་ནི་ཐེ་ཚོམ་མེད་པར་ཆགས་སོང་བསམ་བསམ་བཞིན་དུས་ཐོལ་ཡིན་བྱུང། ཡིན་ནའང་ཁོ་འདི་གཟེངས་རྟགས་ཕུལ་བའི་ཉིན་མོ་ད་གཏིང་ནས་མི་ཚོ་ཚང་མ་ཚོར་ཤུགས་ཆེན་པོ་བྱུང་བ་རེད་འདི་ཉིན་མོ་དངོས་སུ་ཕི་ཀའི་བཅར་མཁན་དང་སླེབས་པ་ཚོའི་བསམ་བློའི་ནང་ལ་ད་དངོས་གནས་དོན་དག་ཆེན་པོ་གྲུབ་སོང། ཨ་ནི་ཐུགས་ཕན་གསོས་པའི་བྱ་དགའ་ཞིག་ཕུལ་སོང་བསམ་ཡ་ཚང་མ་ཚོར་བ་འདི་ཤུགས་ཆེན་པོ་ཞེ་པོ་ཞིག་དེ་དུས་བྱུང་སོང། ལགས་རེད་བ་གཅིག་ནས་ད་ནོ་བེལ་གཟེངས་རྟགས་ཚོགས་ཆུང་ངོས་ནས་གཟེངས་རྟགས་འདྲ་མི་འདྲ་མང་པོ་ཞིག་གནང་གི་ཡོད་ད་དེའི་ནང་ནས་ཨེ་ནི་ནོ་བེལ་ཞི་བདེའི་གཟེངས་རྟགས་ཞུ་དུས་སྐབས་ལ་ཡ་དམིགས་བསལ་གྱི་ཨེ་ནི་ད་ཅིག་གི་མཚན་སྙན་ཧ་ཅང་ཆེན་པོ་དང་ཆེ་མཐོང་ཆེན་པོ་ཨེ་ནི་དེའི་ཆ་ནས་ཨེ་ནི་རྒྱལ་བ་རིན་པོ་ཆེ་ད་འཛམ་གླིང་གི་ཞི་བདེའི་དེད་དཔོན། ལ་ཡ་གྱུར་བའི་ཆ་ནས་ཨ་ནི། གོང་ས་མཆོག་གི་མཛད་འཕྲིན་རེད་ད་ག་ནང་བཞིན་ད་འདིའི་ཐོག་ལ་བརྟེན་བྱས་ཨ་ནི་བོད་མིའི་འཐབ་རྩོད་དང་ལས་དོན་ག་རེ་ལ་ཡིན་ནའི་འདིའི་རྗེས་ལ་ཡང་ད་དཔེ་གཟེངས་སུ་ཐོན་པ་ཡོང་ཡ་འདི་གཙོ་བོ་འདི་ད། ཞི་བདེའི་གཟེངས་རྟགས་འདི་འབུལ་བཞེས་གནང་དགོས་ཆ་ནས་གཅིག་བྱེད་དགོས་རེད་ཨ་ནི་སྐུ་ངོས་ད་ལྟ་འདི། དཔེ་འདིའི་མཛད་སྒོ་ད་ག་རང་དང། དེའི་སྐབས་ཀྱི་ཨོ་སི་ལོ་ནང་གི་ད་མཛད་སྒོ་དང་འབྲེལ་བའི་ཐོག་ལ་སྐུ་ངོས་ད་ཕྱིར་དྲན་ཞིག་ལོག་ནས་ཟེར་བ་ཡིན་ན། དེའི་སྐབས་ལ་ད་ད་གིན་གསུངས་སོང་ཅིག་གཞུང་འབྲེལ་གྱི་གསོལ་སྟོན་རྒྱལ་པོ་སྤྱི་གཙོ། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་མཁན་ལ་ཆེ་མཐོང་གི་ཆ་ནས་ཕུལ་ཡོད་རེད། ཡིན་ནའི། ད་དཔེ་དེ་ལོ་རྒྱུས་ནང་ལ་ཐེངས་དང་པོ་མིན་འགྲོ་སོང་ཡ་གཅིག། བཙན་བྱོལ་བོད་གཞུང་ངོས་ནས། ཨེ་ནི། གསོལ་ཚིགས་ཤིག་བསྐྱངས་གནང་འདུག་པ་དེའི་སྐོར་ཅིག་གསུངས་ན་ད། རེད། ད་དེ་འདྲས་ཆགས་སོང་ང་ཚོ་ཕ་གིར་བཅར་དུས་ད་གསོལ་སྟོན་དེ་ནང་ལ་མི་གྲ་སྒྲིག་ཞུ་ཁོ་རང་ཚོ་བྱེད་དགོས་པ་རེད་ཨ་ནི། ད། ཡང་ཕྱི་རྒྱལ་བཞུགས་བོད་པ་ཚོས་མཁྱེན་གྱི་རེད་མཚམས་མཚམས་ལ། མཛད་སྒོ་ད་དེ་འདྲའི་སྐབས་ལ་ཕྱི་རྒྱལ་ཚོ་ད་མི་སྒེར་གྱི་མིང་དང་གནས་རིམ་དང་ཨ་ནི་ཅིག། གནད་དོན་ཐོག་འབྲེལ་བ་ཡོད་མེད་ཐོག་ལ་ཞེ་དྲག་ཁ་གསོ་རེད། དང། སྒྲིག་ལམ་བཟོ་བའི་དམ་བསྒྲགས་ཆེན་པོ་ཡོད་པ། ཁོས་གསོལ་སྟོན་འདི་ནང་ལ་མི་ཚོགས་བསྐོ་འདུལ་བྱས། གཞན་པ་བསྐོ་འདུལ་ཧ་ལམ་ཁོ་ཚོས་འདི་ངོས་འཛིན་བྱེད་ཀྱི་མེད་འདུག་ཁོ་རང་ཚོ་མི་ནོར་ཝེ་གྱི་གྲོས་ཚོགས་དང་མི་དཔོན་རིགས་ཁག་མ་ཞིག་ཡིན། ཁོ་ཚོས་དམིགས་བསལ་བྱས་བྱས་བསྐོ་འདུལ་ད་སྐོམ་ཞིག་སྟག་རྩེ་རང་བྱིན། ད་དགོང་དག་ཨ་ནི་གསོལ་སྟོན་དེ་ནང་དཔེ་ཡག་ཞིག་བྱུང་སོང། ཨ་ནི་ད་གིན་ཞུས་ནང་བཞིན་རེད་དེའི་སྔོན་ང་ཚོ Congressman Rose ད་ཨ་ནི་བོད་དོན་རྒྱབ་སྐྱོར་བྱེད་མཁན་མང་པོ་ཅིག་ང་ད་སྔར་མ་འཛོམས་པ་ཅིག་ད་ད་རེས་འཛོམས་པ་རེད་པ། ཨ་ནི་དེ་མིན་པ་བོད་པའི་བོད་པའི་ཨུས་ང་ཚོ་གཞུང་ཞབས་ལས་བྱེད་ཁ་ལ་གང་འཚམ་ཕེབས་ཡོད་ཙང། ཨ་ནི་ཕྱི་འབྲེལ་ལས་ཁུངས་ནས་ད་ང་ཚོ་གོ་སྒྲིག་ཞུས་བྱས་གསོལ་སྟོན་ཅིག་ང་ཚོ་ཟུར་དུ་དེ་དེའི་དགོང་མོ་ད་ག་གྲ་སྒྲིག་ཞུས་པ་རེད། ཁོས་དེ་བྱེད་དུས

ཕྱི་རྒྱལ་རྒྱབ་སྐྱོར་བྱེད་མཁན་སོགས་ཀྱིས་ཐུགས་རྗེ་ཆེ་གི་འདི་འདྲའི་གསོལ་སྟོན་ཕུལ་ན་ཕལ་ཆེར་དེའི་དང་པོ་རང་ཞུས་པ་རེད་བསམ་གྱི་འདུག་འདི་འདྲའི་རིན་པོ་ཞེ་དྲག་བྱུང་སོང་མི Congressman Rose རེད་མི་མང་པོ་ཅིག་དང་དུ་བླངས་བྱས་ཕེབས་པ་རེད་མ་གཞི་ང་ཚོས་འགྲོ་སོང་བཏང་བྱས་སུ་གཅིག་གདན་འདྲེན་ཞུས་ཡོད་མ་རེད་ད་དེའི་སྐབས་ཀྱི་བཙན་བྱོལ་གཞུང་གི་དཔལ་འབྱོར་གནས་སྟངས་ཚང་མ་ང་ཚོ་མཁྱེན་གྱི་རེད་པ་འདི་འདྲའི་མི་མང་པོ། ཀོང་ཡ་དང་འདི་ཡོད་མ་རེད་དེ་ད་ཡིན་ནའི་ཕི་ངའི་ཚོ་མི་གསོལ་སྟོན་ཅིག་ཕུལ་ཐུབ་པ་རེད་ཁོ་ཁོར་ཁོར་ཡང་ད་ཡང་ལོ་རྒྱུས་ནང་གི་གནད་དོན་ཅིག་རེད་བསམ་པ་འདུག་ན་འོང།
ད་ཡིན་ད་ཡིན་ལགས་སོ་སྐུ་ངོ་ད་ང་གཉིས་དུས་ཚོད་ཞེ་དྲག་མི་འདུག་སྟེ་ད་གིན་ངས་རོབ་ཙམ་གླེང་བ་ཡིན་ད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་པའི་ཆ་ནས་ད་འཛམ་གླིང་གི་ཞི་བདེའི་དེད་དཔོན

དཀའ་རྙོག་སེལ་ཡག་འཛམ་བུ་གླིང་ནང་དཀའ་རྙོག་སེལ་ཡག་དེའི་ཐོག་ལ་ཨ་ནི་དགོངས་ཚུལ་དང་ལྟ་བ་ཡོད་པ་ཨ་ནི་ལམ་སྟོན་གནང་གི་ཡོད་པ་འདི་ཨ་ནི་རྩ་ཆེན་པོ་ཡིན་ཞེས་ལབ་ཡོད་ཁོ་འདི་ང་ཚོས་མཁྱེན་དགོས་པ་འདུག་རྒྱལ་བ་རིན་པོ་ཆེས་སྐུ་ལས་སྐྱོན་པ་གཅིག་པོ་ལ་ཨ་ནི་གཟེངས་རྟགས་ཕུལ་བ་ཞིག་ཡོད་མ་རེད་སྐུ་ལས་སྐྱོན་པ་དང་ཆབས་ཅིག་འཛམ་བུ་གླིང་ལ་ད་ཞི་བའི་ལམ་སྟོན་བྱེད་གནང་བ་དེ་རིན་ཐང་ཆེན་པོ་ཡིན་ཟེར་བཤད་བྱས་ཏེ་འདི་ཤེས་དགོས་རེད། དེ་འདྲ་ཡིན་ཙང་དེ་ཕུལ་དེ་ཕུལ་བ་ཆབས་ཅིག་ད་ལྟ་གསུངས་ནང་བཞིན་རེད། རྒྱལ་བ་རིན་པོ་ཆེ་མཚན་ཐོག་ལ་ཡིན་དང་ཡིན་ཞི་བ་ཆུ་བན་སོད་པོ་ལ་ཨ་ནི་ཞོར་ལ་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་དང་བོད་མིའི་སྒྲིག་འཛུགས་དཔེ་ཆག་ཏུ་ཕྱིན་པ་རེད་ག་རེ་བྱས་ནས་ཟེར་ན་དཔེར་ན་ད་གིན་ངས་རོབ་ཙམ་ཞུས་ནང་བཞིན་རེད་རྒྱལ་བ་རིན་པོ་ཆེ་དང་བཙན་བྱོལ་བོད་གཞུང་བཙན་བྱོལ་ཡོད་པའི་བོད་མི་ཚང་མ་ལ་རྒྱ་མིའི་དྲིལ་བསྒྲགས་ད་ངན་པ་བཟོ་རེད་ངན་པ་དང་ལོག་པ་ད་རྒྱུན་རིང་པོ་བཤད་བཤད་བྱས་འཛམ་བུ་གླིང་ནང་སྤྱི་ཚོགས་མང་པོའི་ནང་ལ་ད་དངོས་གནས་རྒྱ་མིའི་བཤད་པ་དེ་བདེན་པ་ཏོག་ཙམ་མིན་འགྲོ་བསམ་བསམ་བྱས་བྱས་བསྡད་པའི་སྐབས་དེ་ནོ་བེལ་གཟེངས་རྟགས་ཚད་ལྡན་འདི་འདྲ་ཞིག་ཕུལ་དུས་གཞི་ནས་གཉིད་རོ་སད་བྱས་དཔེར་ན་ང་ཚོས་ད་ལོ་རྒྱུས་ནང་དུ་གཟིགས་པ་ན་ནོ་བེལ་གཟེངས་རྟགས་ཕུལ་པའི་རྗེས་ལ་ཨ་ནི་དཔེར་ན་རྒྱལ་བ་རིན་པོ་ཆེ་ནས་ཡར་མར་བྱུང་ན་དུས་སྲིད་བློན་དང་སྲིད་འཛིན་དང་རྒྱལ་པོ་བཙུན་མོ་མང་པོས་མཇལ་འཕྲད་ཞུ་ཡག་གི་ད་ཧ་ལམ་སྒོ་ཕྱེ་བ་བཟོ་ཞིག་རེད། འདིའི་སྔོན་ལ་ཁོང་ཚོ་ཐེ་ཚོམ་ཡོད་ན་ད་ཐེ་ཚོམ་བྱེད་ས་མེད་པར་བཀའ་འདྲི་ཞིག་གཏང་ས་མེད་པའི་བཟོ་ཅིག་བྱས་འདུག་ཟེར་བྱུང་བ་རེད། དེ་བྱུང་བ་དང་ཆབས་ཅིག་རང་བཞིན་གྱི་བོད་པའི་ད་ང་ཚོའི་བཙན་བྱོལ་ནང་གི་གནས་ཚུལ་རེད་བོད་ནང་གནས་ཚུལ་དེ་ལ་དོ་སྣང་ཆེ་རུ་ཕྱིན་རྗེས་ཨ་ནི་ལས་དོན་མང་པོ་ཅིག་ཐོག་ལ་ཕན་ཐོགས་ཆེན་པོ་བྱུང་བ་རེད་བསམ་གྱི་འདུག་ད་དེ་བཙན་བྱོལ་གྱི་གནས་སྟངས་སྐོར་དེ་ནང་བཞིན་གལ་ཆེ་ཤོས་བོད་ནང་གནས་ཚུལ་དེ་ག་རེ་བྱེད་ཀྱི་འདུག་ག་འདྲས་སུ་འགྲོ་བ་གྱུར་འདུག་ཟེར་ཚེ་དོ་སྣང་ཆེ་རུ་ཕྱིན་ཡོང་བ་རེད་བསམ་གྱི་འདུག་སྐབས་དེར། ལོས་རེད། ད་འདི་བཀའ་དྲིན་ཆེན་པོ་རེད་བསམ་གྱི་འདུག་ཚང་མ། ལོས་ཡིན་ད་ཡིན་ལགས་འོང་ད། གཅིག་ག་སུ་རེད་གོང་ས་མཆོག་ལ་ཡང་ཨ་ནི། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་དེ་ད་བོད་ཤོར་ནས་ཨ་ནི། ལོ་སུམ་ཅུའི་རྗེས་ད་ད་ཆ་ཡིན་ན་ཨ་ནི་གཟེངས་རྟགས་བཞེས་ནས་ལོ་སུམ་ཅུ་སོ་གསུམ་འགྲོ་གི་ཡོད་རེད་བྱས་ཙང་ད་འདས་པའི་ལོ་སུམ་ཅུ་སོ་གསུམ་ནང་གི ྋགོང་ས་མཆོག་གི་མཛད་པ་འཕྲིན་ལས་བོད་དོན་ཐོག་གི་ལས་དོན་ཚང་མ་ཆེ་ཕྲ་ཆུང་གསུམ་ལ་གཟིགས་པ་ཡིན་ན་ད་འདིའི་གི་ཨ་ནི་མཛད་རྗེས་ག་འདྲ་ཡིན་མིན་ཅིག་ད་ཚང་མས་མཁྱེན་ཐུབ་ཡ་དང་སེམས་ཚོར་ཡོང་དགོས་ཡ་ཅིག་རེད་ཐུགས་རྗེ་གནང་དགོངས་ནས་ད་ང་གཉིས་དུས་ཚོད་མེད་པའི་ཆ་ནས་ད་ག་མཇུག་སྡོམ་ཞུ་དགོས་ཐུག་སོང་ཨ་དེ་རིང་ང་ཚོའི་སྐུ་མགྲོན་དེ་འདི་གའི་རླུང་འཕྲིན་ཁང་གི་སྤྱི་ཁྱབ་འགན་འཛིན་བཀའ་ཟུར་སྐུ་ངོ